ཁང་ནས་སླར་ཡང་སྐུ་ཁམས་བཟང། རླུང་འཕྲིན་གསན་པར་དགའ་བསུ་ཞུ། དེ་རིང་གུས་པས། བཀྲ་ཤིས་བདེ་ལེགས་གླུ་དབྱངས་ལེ་ཚན་ནང་ད་རིང་གི་དུས་ཚོད་དང་མཐུན་པའི་རྒྱལ་ཞེན་གྱི་གླུ་དབྱངས་འབུལ་མ་ཆོག་ནས། རང་ཡུལ་དྲན་པའི་དྲན་གླུ་ཁག་ཅིག་འབུལ་ལམ་ཞུ་ཡས་ཡིན་པས་ཐུགས་དགྱེས་སྤྲོ་ཡོང་བ་ཞུ། བྱ་གཅིག་ཡིན་ན་བསམ་བྱུང། བྱེའུ་གཅིག་ཡིན་ན་བསམ་བྱུང། ཕ་ཡུལ་ས་ཐག་རིང་པོར་འཕུར་རྒྱུ་བྱུང་ན་བསམ་བྱུང། མ་འགྲོ་མི་ཡུལ་ལུང་པ། ཉི་མ་ལོ་ལས་རིང་བ། ཉི་མ་རིང་བ་མ་རེད་ཕ་ཡུལ་ས་ཐག་རིང་སོང། སྐྱིད་པའི་ཕ་ཡུལ་བཞག་ནས་མི་ཡུལ་འགྲིམ་རྒྱུ་ཐུག་སོང་དྲིན་ཆེན་ཕ་མ་བྲལ་དགོས་བུ་ཆུང་ང་རའི་ལས་རེད། ཞེས་པ། ཚེ་འདས་བྱམས་པ་ཚེ་རིང་ལགས་ཀྱི་གསུང་དབྱངས་དང།

དུས་རྟག་ཏུ་གསན་རྒྱུ་བྱུང་ན་དྲན་པ་ནི ྋགོང་ས་མཆོག་གི་བཀའ་སློབ་རེད། མཚམས་འདི་ལ ྋགོང་ས་མཆོག་གི་བཀའ་སློབ་འདི་ཐུགས་དགྱེས་སྤྲོའི་ངང་གསན་གནང་ཡོང་བ་ཞུ།
དེ་བས་མྱུར་དུ་ཐབས་མང་པོས་འཆི་བདག་བསླུ་བ་རྣམ་པར་བརྟག་ཟེར་བྱས། འོ་ད་ད་ག་ད་ག་རང་ང་རང་ཚོ་ཞིག་གིས་ད་འདི་སྤོ་སྤོ་རྨོ་ལགས་སྤོ་ལགས་རྨོ་ལགས་མང་པོ་ཞིག་འདུག་ཨ་ནི་འཆི་བ་ལ་ཅིག་སྐྲག་ཡག་བཟོ་འདྲ་བྱས།

ད་བདག་དེ་གི་ཁྱད་ཆོས་མར་བཤད་ཡིན་དུས་ཙ་ནས་རྟག་པ་གཅིག་པུ་རང་དབང་བ་རྟག་གཅིག་རང་དབང་བའི་བདག་ཟེར་བཤད་དེ་སྐྱེ་བ་སྔ་ཕྱི། དངོས་སུ་ད་སྐྱེ་བ་སྔ་མ་དྲན་མཁན་ཡོང་གི་ཡོད་པ་ཡིན་དུས་ཙ་ནས་སྐྱེ་བ་སྔ་ཕྱི་ཡོད་ཐག་ཆོད་རེད་ལུས་འདི་སྐྱེ་བ་སྔ་ཕྱི་འབྲེལ་བ་ཐུབ་ཀྱི་ཡོད་མ་རེད་ད་དེ་འདྲ་ཡིན་དུས་ཙ་ནས་ཕུང་པོ་འདི་ལས་དོན་གཞན་པའི་བདག་ཅིག་རྟག་གཅིག་རང་དབང་བའི་བདག་ཅིག་ཡོད་དགོས་ཀྱི་འདུག་ཟེར་ནས་མུ་སྟེགས་པས་དེ་བཤད་ཀྱི་འདུག་བ། དེའི་ཕན་ཐོགས་ཀྱི་འདུག། རྟག་གཅིག་རང་དབང་བའི་བདག་དེ་ཐོག་མ་ཡོད་མ་རེད་མཐའ་མ་ཡོད་མ་རེད་དུ་ཕྱིན་ནས་ཚེ་རབས་ནས་ཚེ་རབས་འགྲོ་གི་རེད། ད་སངས་རྒྱས་བཅོམ་ལྡན་འདས་ཀྱིས་ཨེ་ནི་དེ་འདྲའི་གི་རྟག་གཅིག་རང་དབང་བའི་བདག་བསམ་བློ་བཏང་ན་ཨེ་ནི་བདག་འཛིན་ལྷན་སྐྱེས་ལ་ཕར་ཁོ་ཕ་གིའི་རྒྱབ་རྟེན་བྱེད་མཁན་བཟོ་འདྲ་ཆགས་ཡོང་གི་ཡོད་པ་ཡིན་དུས་ཙ་ནས་བཅོམ་ལྡན་འདས་ཀྱིས་བདག་མེད་པའི་ལྟ་བ་གང་ཟག་གི་བདག་མེད་དེ་ཆོས་ཀྱི་བདག་མེད་ཞེ་དྲག་གསུངས་བཞག་འདི་རེད། ཨོ་དེ་འདྲ་ཡིན་དུས།

སྔ་མོ་ད་བཀའ་གདམས་པའི་དགེ་བཤེས་དེ་འདྲ་གསུང་ཡག་ཡོག་རེད་ཅིག་ཤི་ཡག་འགྲེང་སོང་ཆགས་བསྡད་དུས་ང་ཚོ་ཨེ་མི་རྒན་གྱི་ལུས་པོ་གུས་དེ་ངས་དེ་ད་རིང་པོར་མ་ཐོགས་པར་ལུས་གཞན་པ་ཅིག་གིས་ཨེ་ནི་ཡོང་ཡག་དགོངས་པ་ཞུ་གི་ཡོད་ས་དེ་འདྲ་གསུང་ཡག་གི་ལུགས་སྲོལ་ཡོག་རེད་དེ་འདྲ་གསུང་པའི་ལུགས་སྲོལ་ཡོག་རེད་ས་དེ་འདྲ་ཡིན་དུས་ཁྱེད་རང་ཚོ་སྤོ་ལགས་རྨོ་ལགས་ཚོ་ཡོད་ད་གལ་བྱུང་མ་སོང་ས་ཡག་བསམ་བློ་ད་མ་གཏོང་ཨ། བྱས་ཙང་ཀ་ཉི་མ་གཅིག་ཡིན་ནའང་ཨ་ནི་ད་ངས་བཤད་མ་ཐག་པ་ཨ་ནི་ད་ཁྱད་པར་འགྱུར་བའི་བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བ་ས་དེ་ཚོ་ཕར་ག་ཚོད་ཐུབ་ཐུབ་བསམ་བློ་བཏང། དེའི་ཐོག་ནས་ཨེ་ནི་ང་རང་ཚོ་བོད་གངས་ཅན་པ་ཨེ་ནི་འཕགས་པ་སྤྱན་རས་གཟིགས་ཀྱི་གདུལ་ཞིང་རེད་དེ་འདྲ་ཡིན་དུས་ཨེ་ནི་མ་ཎི་ཡག་པོ་བགྲོངས་དང། འདི་ཨེ་ནི་ཚེ་མཇུག་དེ། ཡང་དཔལ། དངོས་གནས་ད་མི་ཚེ་འདིའི་བྱ་བ་ཕལ་ཆེར་ཟིན་པ་རེད་པ་འདི་འདྲ་ཡིན་དུས་རྩ་ནས་ཨེ་ནི། བསམ་བློ་བཏང་བའི་ནུས་པ་རུ། ཡོད་ཚད་འདི། ཅིག་བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བ་ག་ཚོད་ཐུབ་ཐུབ་བསམ་བློ་བཏང། ཨེ་ནི་འཕགས་པ་སྤྱན་རས་གཟིགས་ལ་གསོལ་བ་བཏབ་ནས་མ་ཎི་བགྲངས་བྱེད་ཀྱི་ཡིན་ན། ཁྱེད་རང་ཚོ་ཚེ་ལྷག་པའི་ཟླ་བ་གཅིག་གཉིས་ཤིག་ལས་མེད་ནའང་ཁོ་ཚེ་ལྷག་དོན་དང་ལྡན་པ་ཡོང་གི་རེད། ཤེས་སོང། བྱས་བློ་བདེ་པོ་བྱེད། བགྲེས་སོང་ཚོ་ཡིས་ནི་ཐུགས་བདེ་པོ་བྱས་བཞུགས། ཨེ་ནི། མི་ཚེ་འདི་ལ། ང་ཚོ་ད་བོད་པ་ཅིག་ཡིན་པའི་ངོས་ནས་བཤད་པ་ཡིན་ན། ད་བོད་པ་དང་ད་ག་ནང་བཞིན་གྱི་བོད་ཀྱི་ཆོས་དང་རིག་གཞུང་ལ་དོ་སྣང་བྱེད་ཉམས་ལེན་བྱེད་མཁན་ཅིག་གི་ངོས་ནས་བཤད་པ་ཡིན་ན། གང་ལྟར་ང་ཚོ་མི་རབས་འདིའི་འཕགས་པ་སྤྱན་རས་གཟིགས། གདུལ་ཞིང་གི། གནས་སྟངས་ཉག་ཕྲ་བོ་ཆགས་པའི་ཁ་ཐུག་ལ་ང་ཚོ་འདི་ཡི་འདི་གི་བོད་གངས་ཅན་གྱི་ལྗོངས་ཀྱི་ཅིག་བསྟན་པ་འཛིན་མཁན་ཞིག་ང་ཚོས་བྱས་ཡོད་རེད། གང་ལྟར་འཕགས་པ་སྤྱན་རས་གཟིགས་ལ་ཐུན་མོང་མ་ཡིན་པའི་ལས་འབྲེལ་ཅིག་ཆགས་ཡོད་རེད་དེ་འདྲ་ཡིན་དུས་ཚེ་རབས་ནས་ཚེ་རབས་འཕགས་པ་སྤྱན་རས་གཟིགས་ཀྱིས་རྗེས་སུ་བཟུང་ཡ་ཡིན་པ་ངས་བརྒྱ་ཆ་བརྒྱ་ཐམ་པ་ཁས་ལེན་བྱེད་ཐུབ་རེད་ཤེས་སོང་ཨ་ས་དེ་འདྲ་ཡིན་དུས་བློ་བདེ་བོ་བྱེད་འོ་འདུག་ཟེར་ཨ་ཨེ་ད་ཁྱེད་རང་ཚོ་གཞོན་སྐྱེས་ཚོ་ཆ་བཞག་ན་ད་ཨ། ཞིག་གང་ལྟར་ང་ཚོ་བོད་གངས་ཅན་གྱི་ལྗོངས་ལ་སྐྱེས། ཨེ་ནི་དངོས་སུ་བོད་གངས་ཅན་ལྗོངས་ལ་སྐྱེས་པ་མེད་ན་ཡང་གང་ལྟར་བོད་གངས་ཅན་གྱི་ལྗོངས་ཀྱི་སངས་རྒྱས་ཀྱི་བསྟན་པ། རིགས་པ་དང་ལྡན་པ་འདི་འདྲ་དེ་ལ་ཡ། ཨེ་ནི་ཁྱེད་རང་ཚོས་དོ་སྣང་ཅིག་སླེབས། དེ་ལ་ཡ། ཅིག་ག་ཚོད་ཐུབ་ཐུབ་ཀྱི་བོད་ཀྱི་སེམས་ཐག་ཉེ་པོ་བྱེད་ཡ་ཅིག་བྱེད་ཀྱི་ཡོད་པ་ཡིན་དུས་རྩ་ནས། ཨེ་ནི། འཕགས་པ་སྤྱན་རས་གཟིགས་ཀྱི་གདུལ་ཞིང་ལ་ལུས་འདི་དངོས་སུ་སྐྱེས་པ་མེད་ན་ཡང་གང་ལྟར་བསམ་བློ་འདི་འཕགས་པ་སྤྱན་རས་གཟིགས་ཀྱི་གང་དག་པའི་གདུལ་ཞིང་གི་པའི་རིག་གཞུང་ཐུན་མོང་མ་ཡིན་པ་ལ་ཁྱེད་རང་ཚོ་བག་ཆགས་བཞག་ཅིག་ཡོད་པ་ཡིན་དུས་ཚེ་རབས་ནས་ཚེ་རབས་འཕགས་པ་སྤྱན་རས་གཟིགས་ཀྱིས་རྗེས་སུ་བཟུང་ཡ་ཡིན་པ་བརྒྱ་ཆ་བརྒྱ་ཐམ་པ་ཐག་ཆོད་པ་རེད་ཤེས་སོང་ང་ནམ་རྒྱུན་འདི་ཟེར་གྱི་ཡོད་ང་དེ་འཕགས་པ་སྤྱན་རས་གཟིགས་ཀྱི་མགྲོན་གཉེར་གྱི་བཟོ་འདྲ་ཞིག་ཡིན།

བགྲེས་སོང་ཚོ་ཡིན་ནི་ཐུགས་བློ་བདེ་པོ་བྱས་བཞུགས་ཨེ་ནི་ང་རང་ཚོ་གཞོན་སྐྱེས་ཚོ་ཡིན་ནི་ད་དངོས་གནས་དྲང་གནས་ཀྱི་འཕགས་པ་སྤྱན་རས་གཟིགས་ཀྱི་གདུལ་ཞིང་ལ་དངོས་སུ་སྐྱེ་བའམ་ད་གདུལ་ཞིང་གི་གང་ལྟར་རིག་གཞུང་ལ་ཡར་དོ་སྣང་གསར་པ་སླེབས་བསྡད་པ་དེ་ད་ཅིག་ཆ་ཆེན་ཆ་ཆེན་གྱི་ཅིག་རྨོངས་དད་ཀྱི་བཟོ་འདྲ་བྱས་ནས་བཞག་པ་མ་ཡིན་པ་ག་ཚོད་ཐུབ་ཐུབ་ཀྱི་མིའི་ཀླད་པ་འདི་བེད་སྤྱོད་བྱས་ཆོས་རབ་ཏུ་རྣམ་འབྱེད་ཀྱི་ཤེས་རབ་ལ་བརྟེན་ནས་ཨེ་ནི། ཟབ་པ་དང་རྒྱ་ཆེ་བའི་ཨེ་ནི། ཐབས་ཤེས་ཀྱི་ལམ་འདི་ཡིན་ཏེ་ཡག་པོ་ཞིག་རྩད་གཅོད་བྱས་ཞིབ་འཇུག་བྱས་འདུག་ཟེར་བྱེད་ཐུབ་ན་ཨེ་ནི་དོན་དང་ལྡན་པ་འབྱུང་བ་རེད་འོ་འདུག་ཟེར་ཡིན། གངས་དཀར་ཤེལ་གྱི་གཤོག་པ། སྤང་རྒྱན་མེ་ཏོག་ལ་ཡི། ཉི་ཟླ་མཚམས་ལ་ཉམས་སོང།

མཁས་དབང་ཞིག་གི་བདེན་གཏམ་ལས། འབྲེལ་ལམ་ཞེས་པ་ནི་དེབ་ནང་བཞིན་རེད། ནོར་འཁྲུལ་ཞེས་པ་ནི་དེབ་དེའི་ཤོག་གུ་གཅིག་ནང་བཞིན་རེད། གལ་སྲིད་ནོར་འཁྲུལ་ཤོར་བ་ཡིན་ན་ཤོག་ལྷེབ་གཅིག་དབྲལ་ཡས་རེད།

པཱ་ལགས་བྱས། ཨ་མ་ལགས་བྱས་བུ་མོ། མི་ཚང་སྐྱོ་པོ་དེ་སྐྱོ་བ་ལ་སྐྱོ་བ་ལ་ཁོང་ཚོ་ད་རིང་གི་ཁ་ལག་རག་པ་འདྲ་ཅིག་ཡིན་ནའི་སང་ཉིན་གི་ཁ་ལག་ག་རེ་ཟ་དགོས་ཡིན་ན་བསམ་མེད་ཀྱི་དེ་འདྲ་གི་སྐྱོ་པོ་ཅིག་དང་ཨ་ནི་པཱ་ལགས་དེ་ལ་ལས་ཀ་མེད་པཱ་ལགས་དེ་ཕར་ཚུར་ཐབས་ཤེས་གང་མང་བཏང་བྱས་ནས་ཕྱོགས་བཞི་མཚམས་བརྒྱད་ལ་ཕར་ཕྱིན་བྱས་ནས་ལས་ཀ་བྱེད་པར་ཞུས་པ་དང་བྱས་ནས་ལས་ཀ་མ་རག་ནས་ལས་མེད་ལ་ལུས་བསྡད་པ་ཅིག་བྱས། དེའི་ནང་ལ་ཨ་ནི་བུ་མོ་དེ་གིས་ཉི་མ་རྟག་པར་པཱ་ལགས་ཚུར་ལོག་ཡོང་དུས་ཚེ་ནས་གྲོགས་པོ་གྲོགས་མོ་དེ་ཚོ་ལ་ཕར་བལྟས་བྱས་ནས་གྲོགས་པོ་གྲོགས་མོ་དེ་ཚོ་གི་ནང་སྐྱིད་པོ་དང་ཡག་པོ་ཡོད་པ་མཐོང་བྱས་ནས་པཱ་ལགས་ལ་ག་རེ་སྐད་ཆ་དྲིས་ཀྱི་ཡོད་ལབ་ན།

སྨོན་ལམ་འདི་འགྲུབ་པ་ནང་བཞིན་བྱས་ནས་སྟབས་ལེགས་པ་ཅིག་ལ་ཨེ་ནི་ཉི་མ་ཅིག་པཱ་ལགས་དེ་ཨེ་ནི་དམག་སྒར་ནང་ལོགས་ལ་དམག་མི་ཅིག་གི་ལས་ཀ་རག་པ་རེད་ད་དམག་མིའི་ལས་ཀ་རག་དུས་ཙ་ནས་ཨེ་ནི་ཁོ་རང་པཱ་ལགས་དེ་དཔེ་དགའ་པོ་བྱུང་བྱས་ནས་ཨེ་ནི་ཚུར་ནང་ལ་ཡོང་བྱས་ད་རིང་ང་དམག་མིའི་ལས་ཀ་ཞིག་རག་སོང་ད་ང་ད་རིང་བྱས་ནས་དམག་མི་ཡིན་ཨེ་ནི་བྱས་ཙང་ད་ང་ཚོའི

བཀའ་ཡིག་འདི་ཕེབས་པ་དེ་པཱ་ལགས་ཀྱིས་འདུག་སེ་ཀློག་ཡོང་དུས་ཚེ་ནས་བུ་མོ་དེ་ངུས་བྱས་ནས་པཱ་ལགས་ཀྱི་སྐེ་ལ་འཐམ་བྱས་ནས་པཱ་ལགས་མ་འགྲོ་དང་ང་ཚོ་གཡུགས་ནས་མ་བཞག་དང་ང་ཚོ་མཉམ་དུ་དེ་ལ་བསྡད་དང་བསྡད་ན་འགྲིག་གི་མ་རེད་པས་ངས་སྨོན་ལམ་བརྒྱབ་པ་ནོར་ཤག་ལབ་ནས་བུ་མོ་དེ་གིས་ཞེ་པོ་ཅིག་པཱ་ལགས་ལ་དཔེ་འཐམ་བྱས་ནས་མིག་ཆུ་བཏང་བྱས་ནས་པཱ་ལགས་བཏང་གི་ཡོད་མ་རེད་འདུག་འཐམ་བསྡད་དུས་ཚེ་ནས་པཱ་ལགས་དེ་གིས་ད་བུ་མོ་དེ་ལ་འཐམ་བྱས་ནས་སོ་སོ་གི་ཚོར་བ་ད་ག་རེ་ཁ་བྲལ་འགྲོ་བའི་གི་ཚོར་བ་དྲག་པོ་ཅིག་སྐྱེས་བྱས་ནས་ཨ་ནི་བུ་མོ་འདི་ལ་ག་རེ་ལབ་པ་རེད་ལབ་ན་ད་ང་མ་འགྲོ་ཀ་མེད་རེད་འདི་གཞུང་གི་བཀའ་ཡིག་རེད་ཨ་ནི་རྒྱལ་ཁབ་ཀྱི་ཆེད་དུ་ད་ང་ཤི་བ་འདྲ་ཅིག་ཡིན་ནའི་ང་འགྱོད་པ་བྱེད་ཡས་མེད་ཟེར་ལབ་ནས་ཨ་ནི་པཱ་ལགས་ཀྱིས་འོ་དེ་འདྲའི་གི་འགྱོད་པ་ཡོང་ས་ཡོད་མ་རེད་ཟེར་ལབ་ནས་ཨ་ནི་བུ་མོ་འདི་ལ་བསླབ་བྱ་བརྒྱབ་བྱས་ནས་ད་ང་མ་འགྲོ་ཀ་མེད་རེད་ཟེར་ལབ་ནས་ཐག་བཅད་པ་རེད། ད་དེ་འདྲ་སེ་ཐག་བཅད་བསྡད་དུས་ཚོད་ནས་ཨེ་ནི་བུ་མོ་འདི་གིས་ག་རེ་བསམ་པ་རེད་ལབ་ན་ད་པཱ་ལགས་བྱས་ན་འགྲིག་ཤག་ད་པཱ་ལགས་ཁྱེད་རང་ཕེབས་གནང་བ་འདྲ་ཅིག་ཡིན་ན་ཨེ་ནི་ངེད་ཀྱི་ལས་ཀ་གཅིག་བྱེད་རོགས་བྱེད་ཟེར་ལབ་ནས་ཨེ་ནི་བུ་མོ་འདི་ནང་ལ་ཡར་ཕྱིན་བྱས་ནས་ཨེ་ནི་ཡིག་ཆུང་ཅིག་མར་བྲིས་བྱས་ནས་འཁྱེར་སླེབས་པ་རེད་ཨེ་ནི་དེ་ཡིག་ཆུང་འདི་ཨེ་ནི་པཱ་ལགས་ལག་པ་ལ་སྤྲད་བྱས་ནས་པཱ་ལགས་ཕ་གི་རི་སྒང་ལ་ཨེ་ནི་དཀོན་མཆོག་ཡོད་རེད་གསུངས་ཡིན་པས་པཱ་ལགས་ཁྱེད་རང་དེ་ནས་ཡར་ཕེབས་དུས་རི་སྒང་ལ་ཨེ་ནི་མ་བརྗེད་པ་བྱས་ནས་དཀོན་མཆོག་ལ་ངའི་ཡི་གེ་འདི་ཕུལ་རོགས་བྱེད་ཟེར་ལབ་ནས་ཨེ་ནི་བུ་མོ་འདི་གིས་འོ་དེ་ལབ་རེད།

ལགས་ད་དེ་ཚོ་ཚང་མ་བརྒྱབ་བྱས་དེ་ནས་ཐོན་བྱས་ནས་ཡ་གི་རི་སྒང་ལ་ཡར་འཛེགས་ནས་འགྲོ་དུས་ཙ་ནས་ཨ་ནི། ཁོ་རང་ཚོ་གི་དེ་ལུང་པ་དེ་གི་ཨ་ནི་མཐའ་མཐའ་དེ་ལ་ད་སྦྲག་ཁང་ཐ་མ་ཅིག་སླེབས་རེད། སྦྲག་ཁང་ཐ་མ་དེ་ལ་སླེབས་ཡོང་དུས་ཙ་ནས་ཨ་ནི་སྦྲག་ཁང་དེའི་ནང་ལོགས་ལ་པཱ་ལགས་ཀྱིས་བསམ་བློ་ཞེ་པོ་ཞིག་བཏང་བྱས་ནས་ད་ཡི་གེ་དེའི་སྒང་ལ་ཡི་གེ་དེ་ཀློག་ཡོད་མ་རེད།

འོང་འདུག་ཟེར་ལབ་བྱས་ནས་འཐམས་བྱས་ཅིག་ངུས་བསྡད་དུས་ཚེ་ན་པཱ་ལགས་དང་བུ་མོ་གཉིས་ཁོ་རང་གཉིས་པད་ད་ཐུག་པའི་གི་དགའ་ཚོར་གྱིས་ཨེ་ནི་མིག་ཆུ་དགའ་བའི་མིག་ཆུ་མིག་ཆུ་ཤོར་བྱས་ནས་ཨེ་ནི་འདི་འདྲས་བསྡད་བསྡད་པའི་གི་གནས་སྐབས་དེ་ལ་མི་གསུམ་པ་ཅིག་སླེབས་པ་རེད་ཡ་སྒོ་རྡུང་བྱས་ནས་མི་གསུམ་པ་དེ་སླེབས་དུས་ཚེ་ན་མི་དེ་གིས་ག་རེ་ལབ་པ་རེད་ལབ་ན། དགོངས་དག་ད་ང་ཚོ་དམག་དང་དེ་ཚོའི་རྒྱུ་མཚན་གྱིས་ཨེ་ནི་སྦྲག་ཁང་རྒྱུན་རིང་པོ་ཅིག་སྒོ་རྒྱབ་དགོས་ཐུག་པ་རེད་ཨེ་ནི་བྱས་ཙང་ཡི་གེ་བཀྲམ་ཡས་རག་མ་སོང་ཨེ་ནི་ད་རེས་ང་དུས་ཚོད་རག་བ་དང་ཡི་གེ་སྐྱེལ་ག་སླེབས་ཡིན་ཟེར་ལབ་ནས་ཨེ་ནི་ཡི་གེ་བསྐྱལ་བ་རེད།

བུ་མོ་དེ་གིས་ཡི་གེ་དེ་བྲིས་པ་ནང་བཞིན་བྱས་ནས་པཱ་ལགས་དེ་བདེ་ཐང་ཐོག་ནང་ལ་འབྱོར་ཡོད་པ་རེད། བུ་མོ་དང་ནང་མི་ཐུག་བྱས་ནས་ཐུག་ནས་ཡོད་རེད། པཱ་ལགས་དང་ནང་མི། ཁ་ཐུག་པའི་དགའ་ཚོར་གྱི་མིག་ཆུ་མང་པོ་ཤོར་བྱས་ནས་འདི་འདྲའི་བསྡད་བཞག་པ་འདི་སྒྲུང་ཐུང་ཐུང་ཅིག་རེད། སྒྲུང་ཐུང་ཐུང་ཅིག་རེད་དེ་ང་ཚོའི་མི་ཚེའི་ནང་ལོགས་ལ་སྒྲུང་འདི་གིས་དོན་ཆེན་པོ་ཅིག་ང་ཚོ་ལ་ལེགས་བཤད་ཆེན་པོ་ཅིག་ང་ཚོ་ལ་བསླབས་ཡོད་རེད་ཞུ་ཡས་ཡིན། མི་ཚེའི་ནང་ལ་ཡིད་ཆེས་དང་དད་པ་གཙང་མ་ཡོད་ན། ཁྱིའི་རུས་པ་ནས་འོད་ཟེར་འཁྲུངས་ཞེས་པའི་དཔེ་ལྟར་རང་གཞན་ཚང་མས་ཡིད་ཆེས་བརྟན་པོས་བཟུང་ན། དུས་ཚོད་ག་ཚོད་འགོར་ནའི་བསམ་དོན་འགྲུབ་རྒྱུ་ངེས་པ་རེད། སེམས་བཟང་པོ་གཅིག་དང་གཞན་ཕན་གྱི་བློ་དང་བརྩེ་སེམས་མ་ཉམས་པའི་ཐོག་མིའི། མིག་དཔེ་ཡོད་པའི་ཨེ་ནི་ལས་དོན་ཧུར་ཐག་གནང་རོགས་ཞུ་ཡས་ཡིན། སྒྲུང་གཏམ་གྱི་ལས་རིམ་གསན་པར་དགའ་བསུ་ཞུ། རྗེས་མའི་ལེ་ཚན་ནང་སླར་ཡང་མཇལ་ཡོང། ཐུགས་རྗེ་ཆེ། རི་དེ་ཧི་མ་ལ་ཡ། ཕར་ལ་གཤེགས་ཙམ་གནང་དང། ཕོ་བྲང་པོ་ཏ་ལ་ཡི། མཇལ་ཁ་ཞུས་ན་བསམ་བྱུང། དྲན་བྱུང་ལ་དང་དྲན་བྱུང། ཉིན་མཚན་མེད་པར་དྲན་བྱུང། ཕ་ཡུལ་འཛམ་གླིང་ཡང་རྩེ་ཉིན་མཚན་མེད་པར་དྲན་བྱུང། ཤ་ཁྲག་གཅིག་གི་སྤུན་ཟླ་ཉིན་མཚན་མེད་པར་དྲན་བྱུང་ཞེས་པ་ཚེ་འདས་བྱམས་པ་ཚེ་རིང་ལགས་ཀྱི་གཞས་རི་དེ་ཧི་མ་ལ་ཡ་དགྱེས་གསན་ཡོང་བ་ཞུ།

བཀྲ་ཤིས་བདེ་ལེགས་རླུང་འཕྲིན་གསན་མཁན་ཡོངས་ལ་འཚམས་འདྲི་ཞུ། ང་བསྟན་འཛིན་དར་རྒྱས་ཡིན། ང་ཚོའི་དཔེ་དེབ་ངོ་སྤྲོད་ལེ་ཚན་ནང་ཕེབས་པར་དགའ་བསུ་ཞུ། ལེ་ཚན་འདི་ཡི་ནང་ལ་ང་ཚོས་འཛམ་གླིང་ནང་གི་སྐད་གྲགས་ཆེ་བའི་དཔེ་དེབ། ལྷག་པར་དུ་སློབ་ཕྲུག་ཚོ་ལ་ཐད་ཀར་འབྲེལ་བ་ཡོད་པའི་དཔེ་དེབ་འདྲ་མིན་སྣ་ཚོགས་ངོ་སྤྲོད་ཞུ་གི་ཡོད། སྤྱི་བཏང་དཔེ་དེབ་ཀློག་ཡག་ནི་མི་ཡི་མི་ཚེའི་ནང་དུ།

ཨོ་སློབ་མ། བསྟན་འཛིན་དཔལ་སྒྲོན་ལགས་ཐོག་མར་དེ་ལ། ཁྱེད་རང་གི་དཔེ་དེབ་འདི་གི་མིང་དང་རྩོམ་པ་པོ་གི་ངོ་སྤྲོད་ཏོག་ཙམ་གནང་རོགས་གནང། ངའི་དཔེ་དེབ་ལ་དེ་མིང Wonder རེད་ཨ་ནི་ཧོ་འདི་གི་རྩོམ་པ་པོ RJ Palacio རེད། ཨོ་ཐུགས་རྗེ་གནང་ད་དཔེ་དེབ་ཀྱི་མིང་འདི Wonder བསྟན་འཛིན་དཔལ་སྒྲོན་ལགས་ང་ཚོའི་གི་བཀྲ་ཤིས་བདེ་ལེགས་རླུང་འཕྲིན་གསན་མཁན་རྣམས་ལ་དཔེ་དེབ་འདི་སྒྲུང་སྙིང་བསྡུས་ཅིག་ཨ་ནི་གསུང་རོགས་གནང་འབོད་སྐུལ་ཞུ་ཡས་ཡིན། དཔེ་དེབ Wonder ལ་འདི་ཨ་ནི་བུ་ཆུང་ཆུང
August ལབ་ཡས་ཅིག་སྐོར་ལ་རེད། ཨ་ནི། ཁོ་ག་འདྲའི་ད་ལྟ་བར་དུ་བསླབ་གྲྭ་ལ་འགྲོ་མྱོང་ཡོད་མ་རེད་ག་ཡིན་ན་ན་ཁོ་ཡི་གདོང་འདི་མ་འདྲ་ཞིག་རེད་ལ། གདོང་གི་དོན་དག་ལ་ཁོ་ད་ལྟ་བར་དུ་སྨན་ཁང་ལ་གཤག་བཅོས་དེ་འདྲ་མང་པོ་བྱས་པའི་རྐྱེན་གྱིས་ཁོ། ད་ད་ལྟ་བར་དུ་ནང་ལ་སློབ་སྦྱོང་བྱས་བསྡད་ར་ད་དེབ་འདི་ནང་ལོགས་ལ་ཁོ་ད་འཛིན་གྲྭ་ལྔ་པ་སླེབས་ར་ད་འོ་དེ་གི་ལོ་གཅིག་འདི་ད་ཁོ་ལ་ག་འདྲའི་བྱུང་ཡོད་མེད་འོ་དེའི་སྐོར་ལ་རོ་ཞིག་བྲིས་རེད། ལས། དཔེ་དེབ་ཀྱི་མིང་འདི Wonder བྱས། ད་སློབ་མ་དཔལ་སྒྲོན་ལགས་ང་ཚོ་གིས་དཔེ་དེབ་སྒྲུང་དེ་འདྲ་ག་དུས་ཀློག་པ་རེད་བྱས་ན་འདིའི་ནང་ལོགས་ལ་ཆ་རྐྱེན་མང་པོ་འབྱོར་ར་དཔེར་ན་དབྱིན་ཇིའི་ཐོག་ནས་ཡིན་པ་རེད་བྱས་ན། Elements of a Story། ལབ་ཡས་ད་དཔེར་ན་སྒྲུང་འདིའི་ས་ཆ་ག་པར་བྱུང་ཤག་སྒྲུང་དེའི་ནང་ལོགས་ལ་མི་སྣ་འདྲ་མིན་སྣ་ཚོགས་ངོ་སྤྲོད་བྱེད་ཡ་དེ་ག་ནང་ད་སྒྲུང་དེའི་ནང་ལོགས་ལ་སྒྲུང་ག་རེ་ཡིན་ནའི་དཀའ་ངལ་ཅིག་ཡོད་པ་ཨ་སྒྲུང་མཐའ་མ་རྫོགས་པའི་སྐབས་ལ་ཨ་ནི་དཀའ་ངལ་དེ་སེལ་ཡ་ད་འདི་འདྲས་ཀྱི་སྐོར་ལ་ནི་སྒྲུང་དང་འབྲེལ་བ་ཡོད་མགྱོགས་ཀྱིས་ཁྱེད་རང་གིས་འདི་གའི་ངོ་སྤྲོད་ཅིག་ཏོག་ཙམ་གནང་རོགས་གནང། སྒྲུང་འདི་ནང་ལོགས་ལ་ཡོད་ད་བྱུང་ས་རུ་དེ་བསླབ་གྲྭ་འདི་རེད་ད་ཁོ་ད་ལྟ་བར་དུ་བསླབ་གྲྭ་ལ་འགྲོ་མྱོང་མེད་དུས་ད་ཁོ་འཛིན་གྲྭ་ལྔ་སྤུ་གུ་གསར་པ་བྱས་ནས་འཛུལ་འོང་རེད་བསླབ་གྲྭ་ལ་ད་ཁོ་བསླབ་གྲྭ་ལ་འཛུལ་དུས་ང་ཚོ་ནམ་རྒྱུན་སྤུ་གུ་སུ་ཡིན་ནའི་བསླབ་གྲྭ་ལ་འཛུལ་དུས་དཀའ་ངལ་ཡོད་ནང་བཞིན་ཁོ་ལ་ད་དམིགས་བསལ་དཀའ་ངལ་ག་རེ་ལབ་ན་ཁོ་གདོང་འདི་མ་འདྲ་ར་ད་མི་སུ་མཐོང་ནའི་ད་ལྟ་བར་དུ་ཁོ་མཐོང་ང་ད་སྤུ་གུ་ཆུང་ཆུང་ཡིན་ན་ཞེད་འོ་འདི་འདྲ་བྱས་ནས་ཡོད་དཀའ་ངལ་འོ་འདི་འདྲ་འཕྲད་ནས་སླེབས་ཀྱི་རེད། ད་ཁོ་གཉིས་ཀྱི་བློ་ཁོག་དེ་སླེར་རྫ་ཕ་མ་གྱིས་འདི་ཞིག་བྱས་ནས་ད་ཁོ་ད་བསླབ་གྲྭ་ལ་འགྲོ་ཐག་གཅོད་ར། ད་འོ་འདི་ད་བསླབ་གྲྭ་ལ་ཁོ་གྲོགས་པོ་ཐུག་ཡོད་ར་ད་བསླབ་གྲྭ་ལ་འཛིན་གྲྭ་གཅིག་པ་ད་འོ་ནེ་ཚོ་སྤུ་གུ་འདྲ་མི་འདྲ་ཡོད་ར་ད་བུ་ཁ་ཤས་ཀྱིས་ཁོ་ལ་བརྙས་བཅོས་བྱེད་ཀྱི་རེད་ཁ་ཤས་ཀྱིས་ཁོ་ལ་ཡག་པོ་བྱས་ནས་འདི་བྱེད་ཀྱི་རེད་ད་ཁོ་དེ་འུ་སུའི་རེད་བསླབ་གྲྭ་ལ་སླེབས་ནས་འོ་འདི་ད་དཀའ་ངལ་ད་ཁོའི་དཀའ་ངལ་འདི་ད་ཁོ་གྱི་གདོང་འདི་ར་ད་གདོང་དེ་ལ་ད་ནེ་ནེ་སྤུ་གུ་ཁ་ཤས་བརྙས་བཅོས་བྱེད་ཀྱི་འོ་འདི་ཡོད་ར་ནེ་མཐའ་མ་དེ་ལ་ད་ཚང་མ་བསླབ་གྲྭ་རེད་འགྲོ་ཡོད་རེད་སེམས་པ་བཟང་པོ་བྱེད་དགོས་ར་འགྲོ་ཡོད་ར་ཁོ་ལ། ལགས་སོ། ད་སློབ་མ་བསྟན་འཛིན་དཔལ་སྒྲོན་ལགས་ཀྱིས་དཔེ་དེབ་འདི་ཀློག་འོ་རེད་ཨ། དེ་ག་ནང་ད་དཔེ་དེབ་འདི་སྒྲུང་འདི་ག་པར་བྱུང་ཡོད་མེད་ད་བསླབ་གྲྭ་གི་ནང་ལོགས་བྱུང་བ་རེད་དེ་ག་ནང་ད་འདིའི་ནང་ལོགས་ལ་ཨ་ནི་མི་སྣ་འདྲ་མིན་སྣ་ཚོགས་ཡོད་རེད་ཨ་ནི་དཀའ་ངལ་འདི་ཨ་ནི་སློབ་མ Augustus ལབ་ཡས་འདི་ཁོ་རང་གི་གདོང་པ་འདི་ལ་ཨ་དཀའ་ངལ་ཡོད་པ་བྱས་སློབ་མ་གཞན་པ་དང་མ་འདྲ་བ་ཨ་མཐའ་མ་འདི་ལ་ཨ་ནི་ཁོ་རང་ཡང། སོ་སོ་གི་གདོང་པ་འདི་ག་འདྲ་ཡོད་ནའི་ཁོ་རང་ངོས་ནས་ངོས་ལེན་བྱས་ནས་ཨ་ནི་སེམས་པ་སྐྱིད་པོ་འདྲ་པོ་བྱུང་ཡ། ད་དེ་ག་ནང་ད་ད་སློབ་མ་དཔལ་སྒྲོན་ལགས་ད་འདི་ང་ཚོ་གིས་དཔེ་དེབ་འདི་ཀློག་བྱས་ཨ་ནི་ཁྱེད་རང་ང་ཚོ་གི་བཟང་སྤྱོད་དེ་ག་ན་ད། གཙོ་བོ་བོད་ཀྱི་རིག་གཞུང་དང་འབྲེལ་བ་ཡོད་འགྱོ་འདྲ་པོ་ཅིག་དཔེ་དེབ་འདི་ནང་གཟིགས་སོང་ངས།

འདི་དེ་བྱུང་ས་བོ་ར་ད་དང་པོ་སྤུ་གུ་བསླབ་གྲྭ་ལ་བྱུང་མགྱོགས་དེ་རེད་འོ་འདི་སྤུ་གུ་སུ་ཡིན་ནའི་ཀྱི་དེ་ལ་ག་རེ་རན་པོ་མཐོང་གི་རེད་བསམ་གྱི་འདུག་སྤུ་གུ་ལ་བབས་ཡོད་མ་རེད་ཨ་ནི་གཉིས་པ་དེ་འདི་ནང་ལོགས་ལ་སྤུ་གུ་དེ་ད་དམིགས་བསལ་གྱི་ཁོ་ལ་དཀའ་ངལ་ཅིག་ཡོད་དུས་ད་ང་ཚོ་མི་སུ་ཡིན་ནའི་ཁོ་ལ་ད་དཀའ་ངལ་ཡོད་དུས་ང་ཚོ་གིས་ད་ཁོ་ལ་རོགས་པ་བྱས་རྒྱབ་སྐྱོར་བྱས་ཡོད་ར་སྙིང་རྗེ་ཁོ་ལ་སྙིང་རྗེ་སྐྱེས་ད་ཅིག་ཡོད་ར་འོ་འདི་འོན་ཏེ་ཆ་ས་ཨ་ནི། ཨ་ནི་གསུམ་པ་འདི་ད་དེབ་འདི་སྙིང་བཅོས་ཀྱི་ག་རེ་རེད་ལབ་ན་ང་ཚོ་ནམ་རྒྱུན་དེབ་ཡིན་ན་སྒྲུང་དེ་ཨིན་དྲེ་འབྲུའི་ར་ད་འདི་ནང་ལོ་ལ་ང་ཚོ་དབྱིན་སྐད་ཐོག་ནས་བྱས་ན chapter ཡོད་ར chapter རེ་རེ་ལ་ཨ་ནི་ཨིན་དྲེ་འགྲོ་ཡོད་རེད་ད་འདི་ནང་ལོ་ནི་ད་མི་སྣ་གཙོ་བོ་བཟོ་ཉོ་ར་ད August ཡིན་པ་བྱས་ཁོ་ཀྱི་གྲོགས་པོ་ཁོ་ཀྱི་ཕ་མ་ད་ཨིན་དྲེ་ཡོད་ར་འོན་ཏེ་ཚང་ཕ་མ་ཡིས་ཁོ་ཡིས་འོན་ཚང་མ་གིས་ད་ཨིན་དྲེ་ཡོད་མ་རེད་ཁོ་ཚོ་གིས་བསམ་ཚུལ་དེ་སྟོན་གྱི་རེད་ད། སྒྲུང་བྱུང་སྟངས་དེ་གཅིག་རང་ཡིན་ནའི་ཁོང་ཚོ་ཚང་མ་གི་ག་འདྲའི་ཚོར་འདུ་ཡོད་དེ་བྱུང་ཡོང་དེ་ལ་འོན་དེ་གི་ནི་ཀློག་དུས་བསམ་པ་ཡ་འོན་དེ་ཡིན་ན་སྙན་པོ་འགྲོ་ཡོད་རེད་བསམ་གྱི་འདུག།
ལགས་སོ་སློབ་མ་བསྟན་འཛིན་དཔལ་སྒྲོན་ལགས་ད་རིང་སྒྲ་འཇུག་ཁང་ནང་ལ་ཕེབས་པ་དང་དཔེ་དེབ Wonder ལབ་ཡ་དེ་ང་ཚོའི་གི་གསན་མཁན་ཡོངས་ལ་ངོ་སྤྲོད་ཞུས་པ་སློབ་མ་བསྟན་འཛིན་དཔལ་སྒྲོན་ལགས་ཐུགས་རྗེ་གནང། ཐུགས་རྗེ་གནང། ཐེངས་འདིའི་ལེ་ཚན་འདི་ག་མཚམས་འཇོག་བྱེད་ཀྱི་ཡིན་པས་རྣམ་པ་ཚོ་ལ་ཞུ་རྒྱུ། རྣམ་པ་ཚོ་ལ་ཡང་དཔེ་དེབ་ངོ་སྤྲོད་ཞུ་ཡ་ཡོད་པ་ར་བཞིན་ན་ང་ཚོ་ལ་ངེས་པར་དུ་འབྲེལ་བ་གནང་རོགས་གནང། སྡིངས་ཆ་འདི་ནི་རྣམ་པ་ཚོའི་སྡིངས་ཆ་རེད་ངེས་པར་དུ་ཕེབས་རོགས་གནང། ད་རིང་གི་ལེ་ཚན་གསན་པར་བཀའ་དྲིན་ཆེ་ང་ཚོ་ལེ་ཚན་རྗེས་མ་ནང་ལ་བསྐྱར་དུ་དཔེ་དེབ་གཞན་ཞིག་མཉམ་དུ་མཇལ་ཡོང་ཐུགས་རྗེ་ཆེ། གཞས་པ་ཚེ་འདས་བྱམས་པ་ཚེ་རིང་ལགས་ཀྱི་གཞས་ངའི་ལྷ་ས་ཞེས་པའི་ནང་དོན། འཛམ་གླིང་ཡང་རྩེའི་སྟེང་གི་སྐྱིད་པའི་ལྡུམ་ར་ལྷ་ས། དྭངས་ཤིང་སྔོ་བའི་གནམ་ལ་དྲོ་ཞིང་འཇམ་པའི་ཉི་མ་ཡོད། དོ་ཤལ་སྤྲིན་བཟང་སྒྲོན་པའི་རི་བོ་བཀྲ་ཤིས་རྟགས་བརྒྱད། དྲི་བཟང་བསང་གི་དུད་སྤྲིན་བསོད་ནམས་ཞིང་ལ་འཁོར་སོང།

སུས་ཀྱང་ཡ་བྱེད་ཀྱི་མི་འདུག། ཞེས་པའི་གཞས་ལེན་མཁན་བསྟན་འཛིན་ཀུན་གསལ་ལགས་རེད། གཞས་དེ་དགྱེས་གསན་ཡོང་ཞུ།

བྱ་རྒས་ཤིང་དྲན་མི་རྒས་ཡུལ་དྲན་ཞེས་པའི་དཔེ་ལྟར་རང་གཞན་རྒྱ་ཆེའི་སེར་མོ་བ་ཚང་མས་རང་ཡུལ་དྲན་བཞིན་དྲན་བཞིན་བོད་ཁྱིམ་བཀྲ་ཤིས་བདེ་ལེགས་རླུང་འཕྲིན་གྱི་གླུ་དབྱངས་ལེ་ཚན་གསན་པར་ཐུགས་རྗེ་ཆེ། རེས་གཟའ་ལྷག་པ་ལྷག་དཀར་ནམ་ཡིན་ལ་ཉིན་གུང་ཕྱག་ཚོད་དང་པོ་ནས་གཉིས་པའི་བར

བོད་ཁྱིམ་བཀྲ་ཤིས་བདེ་ལེགས་རླུང་འཕྲིན་གྱི་གླུ་དབྱངས་ལེ་ཚན་འདི FM དགུ་བཅུ་ཚེག་བཞི་ཐོག་རེས་གཟའ་ལྷག་པ་ལྷག་དཀར་ནམ་ཡིན་ལ་ཉིན་གུང་ཕྱག་ཚོད་དང་པོ་ནས་གཉིས་པའི་བར་རྒྱང་སྲིང་ཞུ་དང་ཞུ་བཞིན་ཡོད་པས་ཐུགས་མ་བསྙེལ་བར་གསན་གསན་གནང་རོགས་ཞུ།